ཁྱོད་ལ་ཉེས་ཀྱི་ཡོད་ད་ག་རང་གསུང་གི་འདུག། བྱས་ཙང་ངས་ད་རེས་སློབ་ཚན་འདིའི་གདམ་ཡས་འདི། རྩ་བའི་ང་ཚོ་ལོ་རྒྱུས་སྡེ་ཚན་གྱི། ཨ་ཅག་ལོ་རྒྱུས་སྡེ་ཚན་གྱི་ནང་གི་སློབ་ཚན་གཅིག་རེད་འདི། སློབ་ཚན་གཅིག་རེད། འདི་སློབ་ཚན་འདི་ད་རེས་ཁྱེད་རང་ཚོ་ལ་འདི་བཤད་དགོས་ཡས་འདི་གི་གལ་གནད་རེད་པ་འདི་ག་རེ་ཡིན་པ་དང། འདི་བཤད་དགོས་ཡས་ཀྱི་ཛ་དྲག་རེད་པ། འདིའི་སྐོར་ལ་ཏོག་ཙམ་ཤེས་ན། གལ་ཆེན་པོ་ཡིན་པ་དང་ཤེས་དགོས་ཡ་འདི་གལ་ཆེན་པོ་ཡིན་པ་དེ་དེ་ཚོ་ངོ་སྤྲོད་ཞུས་ན་བསམས་སོང། བྱས་ཙང་ངས་ད་རེས་བཤད་ཡ་འདི་འདི་རེད་རྩ་བའི་སློབ་ཚན་འདི་དཔེར་ན་རྒྱ་གར་ལ་ཆ་བཞག་ན་རྒྱ་གར་གྱི་མཐོ་རིམ་སློབ་གྲྭ་ཁག་གི་ནང་ལ་སློབ་ཚན་འདི་གཅིག་ཡིན་གཅིག་མིན་གཅིག་ཡོད་དགོས་ཀྱི་ཡོད་རེད། ཨ་ནི་ང་རང་ཚོའི་ད་འདི་ལ་ང་ཚོ་ལོ་རྒྱུས།

གཉིས་ཡོད་ཆོག་གི་རེད་པ་བྱས་ཙང་དེ་ཐོག་སྐད་རྒྱག་ཡ་དེ་ཚང་མས་ཐ་སྙད་འདི་གསུམ་དེ་ཡོང་གི་འདུག་གོ་ལའི་ཚ་དྲོད་རྒྱས་ཀྱི་འདུག་ཡག་ག་ལ་ཟེར་ནས་འདི་ལབ་ཀྱི་ཡོད་མ་རེད། ད་ཡིན་ན་གོ་ལའི་ཚ་དྲོད་རྒྱས་ཀྱི་འདུག་དཔེ་ཚ་ས་རེད་ད་ཡག་པོ་ཡོང་ས་མ་རེད་ཟེར་ནས་དེ་ཐོག་སྐད་རྒྱག་གི་བ་རེད། དེ་ནས་གནམ་གཤིས་འགྱུར་ལྡོག་འགྲོ་གི་འདུག་ཟེར་ནས་ཚང་མས་སྐད་རྒྱག་གི་བ་རེད་སྐད་རྒྱབ་པ་ཙམ་མ་ཟད་ཚང་མས་ཚོར་གི་ཡོད་རེད།

རེད་པ། དེ་གཉིས་གཉིས་དེ། ཡོང་གི་ཡོད་པ་ཡིན་ཙང། གོ་ལའི་ཚ་དྲོད་རྒྱས་ཟེར་ཡས་དེ་དང་གནམ་གཤིས་འགྱུར་ལྡོག་ཟེར་ཡས་དེ་གཉིས་གཉིས་དེ། ག་གི་སྔོན་ལ་ཡོང་གི་ཡོད་རེད་ག་གི་ལ་དེ་ག་རེ། དེ་གཉིས་ནང་ན་ག་རེ་ག་རེ་ལ་བརྟེན་ནས་ག་རེ་ཡོང་གི་རེད་ཟེར་དེ་ཡང་ང་ཚོ་ནམ་རྒྱུན། བྱ་དེ་དང་སྒོ་ང་གཉིས་སྔོན་ལ་བྱ་དེ་བྱུང་བ་རེད་སྒོ་ང་བྱུང་བ་རེད། དེ་དང་གཅིག་པ་རེད་དེ་ཡང། རེད་པ། གནམ་གཤིས་འགྱུར་ལྡོག་ཕྱིན་པ་ལ་བརྟེན་ནས་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་རེད་གོ་ལའི་ཚ་དྲོད་རྒྱས་པ་ལ་བརྟེན་ནས་གནམ་གཤིས་འགྱུར་ལྡོག་ཡོང་གི་ཡོད་རེད་ཁོ་གཉིས་འདི་འདྲ་རེད། བྱ་འདི་དང་སྒོ་ང་ནང་བཞིན་རེད། བྱས་ཙང། ནམ་རྒྱུན་སྤྱི་ཡོངས་ནས་བཤད་ཡོང་དུས་ཕལ་ཆེར་ཁོ་གཉིས་གཉིས་དོན་དག་གཅིག་པ་ཡིན་པའི་བཟོ་ཞིག། གོ་ལའི་ཚ་དྲོད་རྒྱས་ཟེར་ནའང་རེད Global Warming ཟེར་ལབ་པ་ཡིན་ན Climate Change ཟེར་ལབ་ནའང་རེད་ཁོ་གཉིས་དཔེར་གོ་ས་གཅིག་ལ་གོ་འགྲོ་གི་ཡོད་རེད་བྱས་ཡ། ཤེས་ཀྱི་ཡོད་རེད།

ཡག་པོ་རེད་བསམ་གྱི་འདུག་ཨ་ནེ་ནམ་རྒྱུན་ཁོར་ཡུག་སྲུང་སྐྱོབ་བྱེད་ཟེར་ཁོར་ཡུག་སྲུང་སྐྱོབ་བྱེད་ཟེར་དེ་ག་རེ་བྱས་ནས་ཁོར་ཡུག་སྲུང་སྐྱོབ་བྱེད་དགོས་པ་རེད་མ་བྱས་ན་ག་རེ་བྱེད་དགོས་པ་རེད་དེ་ཡང་གཅིག་བཤད་ན་ཨ་ནེ། གལ་གནད་ཆེ་བ་རེད་བསམ་གྱི་འདུག་འདི་གལ་གནད་འདི་ད་ག་ཚོད་ཀྱིས་འདི་འདྲས་མ་རེད་ད་འདི་གལ་གནད་ཆེ་དང་མ་ཆེ་གཉིས་དེ།

བྱས་ཙང་དེ་གི་རྒྱུ་རྐྱེན་དང་ཡོང་སྟངས་ག་འདྲས་རེད་འདུག་དེ་ཤེས་ན་ཡག་པོ་ཡོག་རེད་བསམ་གི་ཡོད་ངས། བྱས་ཙང་དེ་ཞུ་ཡག་དེ་ཡིན། ད་དེ་རེད་དང་པོ་དེ་ལ Ecology དེ་འདྲ་ནམ་རྒྱུན་ང་ཚོ་ཡོངས་གྲགས་ལ Ecology ཤེས་ཀྱི་ཡོག་མ་རེད་ནམ་རྒྱུན་ནི Environment ཅིག་བྱས་བཞག་ཁོར་ཡུག་སྲུང་སྐྱོབ་ཅིག་འདུག་ཁོར་ཡུག་སྲུང་སྐྱོབ་བྱས་ཁོར་ཡུག་སྲུང་སྐྱོབ་ཟེར་ཡས་འདི Ecology གི་ཆ་ཤས་ཅིག་རེད། Ecology ཟེར་ཡས་དེ་བོད་སྐད་ལ་དེའི་ཐ་སྙད་ཡག་པོ་ཞིག་བཏགས་བཞག་དེ་སྣོད་བཅུད་རྟེན་འབྲེལ་རིག་པ་ཟེར་ལབ་འདུག་དོན་དག་ཡིན་ན་འདི། ང་རང་ཚོ། ཆུང་ས་འབུ་སྲིན་གཅིག་ནས། རེད་བ། ཆུང་ས་འབུ་སྲིན་གཅིག་ནས་ཆེ་ས་ང་ཚོ་མི་བར་དུ། རང་ཉིད་གང་དུ་གནས་སྡོད་བྱེད་ས་ཀྱི་ཕྱིའི་སྣོད་དང། རེད་བ། ང་ཚོ། ཆོས་ཀྱི་གཞུང་ནས་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་སེམས་ཅན་ཟེར་ལབ་གི་ཡོད་རེད་བ། ད་ག་རེད་དེ་གཉིས་གཉིས་ཀྱི་འབྲེལ་བ། ཕྱི་སྣོད་ཀྱི་འཇིག་རྟེན་དེ་དང། སྣོད་ཀྱི་འཇིག་རྟེན་དེ་གི་ནང་ལ་གནས་སྡོད་བྱེད་མཁན་གྱི་སྲོག་ཆགས་སྲོག་ལྡན་གྱི་སྐྱེ་འགྲོ་དེ་གཉིས་གཉིས་དེ། གཅིག་གིས་གཅིག་ལ་འབྲེལ་བ་མེད་པ་འབྲེལ་མེད་དོན་གཞན་རེད་བ། རྩ་བ་ཉིད་ནས་རེད་བསྡད་ཡོད་མ་རེད་པ། དེ་གཉིས་གཉིས་དེ་གཅིག་གིས་གཅིག་ལ་ལྟོས་ཏེ་གནས། དེ་གི་ནང་ནས་ཡང་ལྷག་པར་དུ། བཅུད་ཀྱི་སེམས་ཅན་དེ་སྐྱེས་དེ་རང་ཉིད་གང་དུ་གནས་ས་ཀྱི་ཕྱིའི་ཁོར་ཡུག་དེ་ལ་བརྟེན་བསྡད་ཡོད་རེད། འཚོ་དགོས་ཀྱི་འདུག་དགོས་ཀྱི་མི་འདུག་སོ་སོས་བསམ་གཏོང་རྒྱུ་རེད། འཚོ་དགོས་ཀྱི་འདུག་ན་རང་ཉིད་གང་དུ་འཚོ་ས་གི་ཕྱིའི་ཁོར་ཡུག་འདི། དེ་སྲུང་དགོས་ཀྱི་ཡོད་རེད། རེད་བ། སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད་དེ་དང་འབྲེལ་བ་རེད། ད་འདི་ཁོ་རང Ecology ཟེར་འདི་གི་གོ་དོན་རེད་བ་འདི་ཨིན་ཇིའི་ནང་ལ་སྙིང་རྗེ་པོ་འདྲ་བ་ཞིག་འདུག་བ་དེ།

རྩྭ་ཤིང་ནགས་ཚལ་ལ་སོགས་པ་དེ་སྐྱེས་དེ་རོ Plant། རིགས་དེ་སྐྱེས་དེ་སྲོག་ཡོད་རེད་ཡོད་མ་རེད། སྲོག་མེད་འདྲ་བོ་ཅིག་ཡོད་རེད་ཡིན་ན་དེང་སང་ཚན་རིག་པས་བྱས་ན་སྲོག་ཡོད་རེད་བ་ཁོང་ཚོས་སྲོག་ལྡན་རེད་ཟེར་གི་ཡོད་རེད་བ། ཁོང་ཚོ་སྲོག་ཡོད་པའི་གྲུབ་ཆ་ག་རེ་རེད་ཟེར་ན། ཁོང་ཚོ་ལུད་དང་རླན་དང། དྲོད་ལ་སོགས་པ་དེ་སྐྱེས་དེ་མེད་ན་སྐམ་གི་འདུག་བ་ཤི་འགྲོ་གི་འདུག་བ། ཁོང་ཚོ་ཡང། དྲོད་གཤེར་དང། དྲོད་གཤེར་ལ་བརྟེན་དགོས་ཀྱི་འདུག་བ། བརྟེན་ནས་ཨ་ནི་ཁོང་ཚོ་འཚོ་གི་ཡོད་རེད།

དེ་གཉིས་གཉིས་ཀྱི་པ་རག་གི་འབྲེལ་བ་དེ་རེད་འདི་ཤེས་དགོས་ཀྱི་ཡོད་རེད། དཔེར་ན། ང་རང་ཚོ་ཆ་བཞག་ན་སྔ་མོ་ཡིན་ན་རེད་བ་སྔ་མོ་དེ་འདྲས་རེད་སྔ་མོ། མི་འབོར་ཡང་ཉུང་ཉུང་བྱས་ཨ་ནི་ཁོར་ཡུག་རྒྱ་ཆེན་པོ་ཡིན་ཙང་དཔེར་ན་ང་ཚོ། གཅིག་གིས། རང་ཉིད་གང་དུ་གནས་སྡོད་བྱེད་ས་གི་གཅིག། ལུང་པའི་གི། རྩྭ་ཤིང་ནགས་ཚལ་ཡིན་ནའི་རེད་རི་བྲག་ཡིན་ནའི་རེད་རི་དང་བྲག་ཆུ་ལ་སོགས་པ་འདི་སྐྱེས་དེ་དང་ང་ཚོ་འདི་སྐྱེས་འདི། ཞེ་པོ་ཅིག་གིས། ང་ཚོ་ཁོང་ཚོར་ཞེ་པོ་བརྟེན་བསྡད་ཡོད་པའི་ཚོར་བ་ཞེ་པོ་རང་མེད་པ་དེ་ནས་ཕལ་ཆེར་འདི་སྐྱེས་འདི། ཕྱིའི་ཁོར་ཡུག་འདི་སྐྱེས་འདི་ང་ཚོ། དེ་ལ་བརྟེན་སྡོད་མཁན་གྱི་སྲོག་ཆགས་དེ་སྐྱེས་ཀྱི་ལོངས་སུ་སྤྱད་ཡས་ཀྱི་དངོས་པོ་ཅིག་ཡིན་པའི་སོགས་རབ་ཅིག་བསམ་གྱི་ཡོད་རེད་བ། མི་ཚོ་བསམ་གྱི་ཡོད་རེད་བསམ་པ་ནང་བཞིན་གྱི་དེང་སང་ད་མི་གིས་རང་ཉིད་གང་དུ་བརྟེན་སྡོད་བྱེད་ས་ཀྱི་གནས་ཁང་དེ་ཚད་ལས་བརྒལ་བའི་བེད་སྤྱོད་ལོག་པ་ཅིག་བྱས་པ་ཡིན་ཙང་ད་རང་ཉིད་གང་དུ་བསྡད་ས་ཀྱི་གནས་ཁང་དེ་ཉམས་འགྲོ་གི་རེད་ཞིག་འགྲོ་གི་རེད།

བྱས་ཙང་དེ་གི་པ་རག་གི་འབྲེལ་བ་རེད་འདི་གལ་ཆེན་པོ་རེད་རེད་བ། ང་རང་ཚོ་གང་དུ་གནས་ས་དེ་ཆུང་ས། རང་ཉིད་གང་དུ་གནས་ས་དེ་ནས་བྱས་ནས་ཨ་ནི་ཆེ་ས་དེ་རང་ཉིད་གང་དུ་གནས་ས་གི་ཡུལ་ལུང། རེད་བ་ལུང་པ་རྒྱལ་ཁབ་ག་རེ་ཡིན་ན་དེ། དེ་དང་པ་རག་ཕན་ཚུན་གྱི་འབྲེལ་བ་དེ་ལ Ecology ཟེར་གི་ཡོད་རེད། Environment ཟེར་དུས་ཙང་ནས་ད་རང་ཉིད་གང་དུ་གནས་སྡོད་བྱེད་ས་ཁོར་ཡུག་དེ་ལ་ཟེར་གི་ཡོད་རེད་བ། འདི་ཕལ་ཆེར་འདི་འདྲས་འདྲ་བོ་ཅིག་རེད་བ།

ཚང་འདི། ཇི་སྲིད་ཡོད་པ། ཇི་སྲིད་གནས་པ། མ་ཉམས་པ་མ་ཞིག་པའི་ཆ་ནས་ཡོད་པ་དེ་སྲིད་དུ། ཨ་མ་འདི་གི་བྱི་ཕྲུག་ཨ་མ་འདི། བྱི་ཕྲུག་གི་ཨ་མ་འདི་གི། བྱི་ཕྲུག་འདི་སྐྱིད་དུ་གསོ་ཐུབ་ཀྱི་རེད་བསྐྱངས་ཐུབ་ཀྱི་རེད་དེ་ནས་བྱས་ནས། ཨ་ནི་ཟླ་བ་གཅིག་གཅིག་རྗེས་ལ་བྱི་ཕྲུག། གཉིས་གསུམ་ག་ཚོད་ཡིན་ན་དེ་སྐྱེས་དེ་སྡིག་རྒྱབ་ནས་འཕུར་ཐུབ་ཀྱི་རེད་བ། འདི་གི་ཚང་འདི། རེད་བ།

འོད། ང་ཚོ་ཤིང་ཡིན་ན་ཡང་རྩྭ་ཤིང་ནགས་ཚལ་དཔེར་ན་མེ་ཏོག་དང་དེ་རྗེས་ལ་ལྟ་དང། འོད་མེད་པར་འོད་མེད་པར་ནག་ཁུང་ནང་ལ་སྐྱེ་གི་མི་འདུག་བ། རེད་བ། གང་ལྟར་སྲོག་ལྡན་གྱི་སྐྱེ་འགྲོ་ཡིན་ན། རླུང་མཁོ་གི་རེད་འོད་མཁོ་གི་རེད། མཁོ་གི་རེད་བ། དེ་ནས་གསུམ་པ་དེ། ཆུ་རེད་ད། ཆུ་མེད་པ་ན་སྲོག་ལྡན་གྱི་སྐྱེ་འགྲོ།

རྒྱུ་རྐྱེན་འདི། རྒྱུ་རྐྱེན་གཅིག་ལ་བརྟེན་དགོས་རེད་བ། རྒྱུ་རྐྱེན་འདི། རང་བྱུང་གི་རྒྱུ་རྐྱེན་རེད་བ། Natural Factor། རང་བཞིན་གྱི་བྱུང་དེ་ཉིད་གཅིག་གི་རྒྱུ་རྐྱེན་གཅིག་རེད་དེ་རེད་ཡོད་རེད། ཡང་ན། དེ་གི་རྒྱུ་རྐྱེན་དེ། མི་གི། ང་རང་ཚོ་གི་མི་གི་འགྲོ་བ་མི་གི།

ཐུབ་པའི་ནུས་པ་མེད་པ་ང་ཚོ་ལ་ཡོད་པ་ཡིན་ཙང་ང་ཚོ་སེམས་ཅན་རྣམས་ཕྲ་ཡིས་ཡག་ཤོས་ཡིན་ཟེར་བ་རེད་བ་དེ་ཡང་རེད་དངོས་ཡོད་རེད་ཡིན་ནའི་བྱས་ཏེ། ཡག་དེ་ལས་སྡུག་པ་རྐྱང་རྐྱང་ཇི་མང་བྱེད་ཀྱི་འདུག་བ། ད་གཉིས་པ་དེ་རྒྱུ་རྐྱེན་གཉིས་པ་དེ་ག་རེ་ཡིན་ཞེ་བ་ན། མི་གི་བྱེད་སྟངས་ལ་བརྟེན་ནས་མི་གི་བྱ་སྤྱོད་ལ་བརྟེན་ནས། ཨ་ནི། Global Warming དང། ཨ་ནི། Climate Change། ཟེར་བ་གོ་ལའི་ཚ་དྲོད་རྒྱས་ཡ་དང་དེ་གི་དེ་རྒྱུ་རྐྱེན་དེ། མི་གི་བྱ་སྤྱོད་ལ་བརྟེན་ནས་བྱུང་བ་རེད་རང་བཞིན་གྱིས་བྱུང་བ་རེད་དྲི་བ་དེ། དྲི་བ་དེ་རེད། དྲི་བ་དེ་གཉིས་གཉིས་ཀྱི་ནང་ནས་གཅིག་ཡིན་དགོས་རེད་བ་རྒྱུ་རྐྱེན་གཅིག་གིས་ཐག་ཆོད་པ་རེད། ད། རང་བཞིན་གྱིས་བྱུང་བ་ཡིན་ན་ང་ཚོ་བྱེད་ས་གའི་མི་འདུག་རེད་བ་རང་བཞིན་བྱུང་བ་ཡིན་ན་ད་རང་བཞིན་བྱུང་བ་རེད་དེ་ང་ཚོ། མི་གིས་བྱས་གཏོང་ཡ་ཅིག་མི་འདུག་མི་གིས་བྱས་པ་ཡིན་ན། ཨ་ནི། འགན་འཁྱེར་དགོས་རེད་བ། ད་འདི། ལན་འདི་ག་རེ་ཟེར་ན་འདི་རེད། འཛམ་བུ་གླིང་གི་ནང་ལ་ད་ལྟ་གོང་དུ་བཤད་པ་ནང་བཞིན་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་པ་དེ་པ་དེ་རྒྱལ་ཁབ་ཚང་མས་སྐད་ལོག་རྒྱག་གི་ཡོད་རེད་ངོས་འཛིན་བྱེད་ཀྱི་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ཀྱིས་སྐད་ལོག་རྒྱག་གི་ཡོད་རེད། དེ་གའི་དེ་གི། འདི་དགུ་བཅུ་གོ་བདུན་གྱི་ལོ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི། རེད་བ། འཛམ་བུ་གླིང་གི་ཨ་ནི། Climate Change། སྒང་ལ་རྒྱལ་ཁབ་ཚང་མའི་མཉམ་འབྲེལ་གྱི་ཆིངས་ཡིག་ཅིག་བཞག་པ་རེད།

འགྲོ་གི་ཡོད་པ་དེ་ཁས་ལེན་བྱས་པ་རེད། དང་པོ་དེ་ཁས་ལེན་དགོས་རེད། འགྲོ་གི་འདུག་འགྲོ་གི་མི་འདུག་དེ་ཐག་ཆོད་དགོས་རེད། འགྲོ་གི་ཡོད་པ་དེ། འཛམ་བུ་གླིང་གི་རྒྱལ་ཁབ་མང་པོའི་བོད་དེ། ཚན་རིག་པས་དེ་གའི་དེ་གི་ཨ་ནི་ཞིབ་འཇུག་བྱས་པའི་གྲུབ་དོན་དེ་ཐག་ཆོད་པ་ཞིག་ངེས་ཤེས་རྙེད་པ་ཞིག་བྱུང་བ་ཡིན་ཙང་ཨ་ནི་ད་གོ་ལའི་ཚ་དྲོད་རྒྱས་ཀྱི་འདུག་རྒྱས་ཀྱི་ཡོད་པ་དེ་ཐག་ཆོད་པ་རེད།

བོད་སྐད་ལ་སོལ་རླུང་ཟེར་བསྒྱུར་འདུག་ཨ carbon ཟེར་དུས་སོལ་བ་གི་དོན་དག་རེད་བ་གཅིག་ད་ནི། སོལ་བ་ཞིབ་ཞིབ་བྱས་པའི་ཐལ་བ་བཟོ་འདྲ་བོ་ཅིག་རེད་དེ་ཡིན་གྱི་མིན་གྱི་སོལ་བ་ཞིབ་ཀྱིས་བརྡུངས་བྱས་པ་དེའི་ཐལ་བ་དེ་རང་འདྲ་མ་རེད་རེད་བ་སུས་ཞིབ། རེད་བ། སོལ་རླུང་ཟེར་ལབ་གི་འདུག་ཨ། སོལ་རླུང་དེ་ལ། ཚ་དྲོད་རྒྱས་ཡས་ཀྱི་གཙོ་བོ་དེ་ད་སོལ་རླུང་ཆགས་ཀྱི་ཡོད་རེད་དེ carbon dioxide དེ་གི་སྔོན་ལ་བོད་སྐད་དེ་འདི་ཡག་པོ་བརྒྱབ་བྱས་དེ། སོལ་རླུང་གི་སྔོན་དེ་ལ་སོལ་རླུང་གི་ལས་ཀ་ག་རེ་བྱེད་ཀྱི་ཡོད་རེད་དེ་གི་ཁྱད་ཚིག་ཅིག་སྦྱར་འདུག་ཨ་དེ་ལ། ཉི་མའི་ཚ་དྲོད་འཛིན་པའི་ཟེར་ལབ་འདུག་ཨ་དེ་རེད།

ཉི་མའི་དྲོད་དེ་རྒྱུན་རིང་པོ་བྱས་ནས་ཉར་བ་ཡིན་ཙང་ཨ་ནི་དེ་གི་དྲོད་ལ་བརྟེན་ནས་འོག་གི་ས་གཞི་དེ་ཚ་པོ་ཆགས་ཀྱི་ཡོད་རེད། བྱས་ཙང་གོ་ལའི་ཚ་དྲོད་རྒྱས་ཡག་གི་རྒྱུ་རྐྱེན་དུ་ཆགས་ཀྱི་ཡོད་རེད་བ། བྱས་ཙང་དོན་དག་ཨ་ནི་མཁའ་དབྱིངས་ཀྱི་ནང་ལ་བཏང་ཡག་གི་གློད་ཡག་གི carbon dioxide། དེ། ཕོན་ཆེན་པོ་ཞེ་པོ་ཅིག། མཁའ་དབྱིངས་ནང་ལ་བཏང་གི་ཡོད་རེད་ད་དེ་བཏང་མཁན་སུས་བཏང་གི་ཡོད་རེད་ཟེར་ན་ད། བཟོ་གྲྭ་ལ་སོགས་པ་དེ་གྱད་གིས་བཏང་གི་ཡོད་རེད་བྱས་ཙང་དཔེར་ན་དེ་ལ། དུས་བརྒྱ་ལྔ་བཅུ། རེད་བ་གཅིག་སྟོང་བདུན་བརྒྱ་ལྔ་བཅུ་གི་ནང་སྐབས་ལ། PPM། ཉིས་བརྒྱ་བཞི་བཅུ་རེད་འདུག་ག། ད་ཉིས་སྟོང་བཅུ་བདུན་གི་ལོ་ལ། བཞི་བརྒྱ་བཅུ་མེད་བཞི་ལ་སླེབས་འདུག་ག། ནམ་རྒྱུན་ཚད་གཞི་ག་རེ་རེད་ཟེར་དུས། PPM། སུམ་བརྒྱ་ལྔ་བཅུ་ནས་སླེབས་སོང་ན་སུམ་བརྒྱ་ལྔ་བཅུ་ནས་བརྒལ་སོང་ན་མི་གི་ཨ་ནི། ག་རེ་ཟེར་རེད་འཕྲོད་བསྟེན་ལ་ཧ་ལས་པའི། ཨ་ནི། གནོད་ཚབས་ཆེན་པོ་དང་འཛའ་དྲག་ཆེན་པོ་རེད་ཟེར་ལབ་གི་ཡོད་རེད།

རེད་བ། གསུམ་པ་དེ་གློག་ཁང་རེད་ད་འདི་དག་རེད་གློག་དག་རེད་རེད་བ། གློག་གི་འགྲོ་སོང་དེ་གློག་དེ་འཛམ་བུ་གླིང་འདི་གི་ནང་ལ་ད་ལྟ་ཡིན་ན་ཡང་གློག་གི་དགོས་མཁོ་དང་གློག་དེ་མང་རུ་འགྲོ་ཡ་མ་གཏོགས་གློག་ཉུང་རུ་འགྲོ་ཡ་སང་ཉིན་གློག་བེད་སྤྱོད་བྱས་ཉུང་རུ་འགྲོ་ཡ་ཟེར་དེ་རེ་བ་རྒྱག་ཡ་ཡོད་མ་རེད་བ། གློག་ག་ནས་བཟོ་དགོས་བ་རུ་ཐུགས་བརྩེ་བསྡད་ཐུབ་རེད།

ད་དུང་མང་རུ་འགྲོ་ཡ་མ་གཏོགས་ཉུང་རུ་འགྲོ་ཡ་ཡོད་མ་རེད། བྱས་ཙང། གོ་ལའི་ཚ་དྲོད་རྒྱས་ཡས་ཀྱི་རྒྱུ་རྐྱེན་དེ་གཅིག་དེ་ད་ལྟའི་རྒྱུ་རྐྱེན་ཆེ་རུ་འགྲོ་ཡ་མ་གཏོགས་ཆུང་རུ་ཡར་རེ་བ་རྒྱག་ས་ཡོད་མ་རེད། རེད་པ། དེ་ནས་གསུམ་པ་དེ་དེ་གི་རྗེས་ལ་དེ་ཤིང་ནགས་འབྲེག་གཅོད་དེ་རེད། ཤིང་ནགས་འབྲེག་གཅོད་དེ་ནམ་རྒྱུན་ནས་ང་ཚོས་གོ་གི་འདུག་བ། ཤིང་གི་ལོ་མ་དེ་གྱད་དེ་གི་ཤིང་གི་ལོ་མ་དེ་གྱད་ཤིང་དང་ཤིང་གི་ལོ་མ།

ཆུའི་རླངས་པ་རེད་བ། ད་ཆུ་གི་རླངས་པ་གང་འདྲ་སེ་མང་པོ་བྱས་ཡོད་རེད་མིས་ག་རེ་བྱས་ཡོད་རེད་ཟེར་ན་བསམ་མདོག་ཁ་པོ་རེད་བ། དེང་སང། ང་ཚོ། ཆུ་འདི་གྱད་དེ་ལ། གཙང་པོ་འདི་གྱད་དེ་ལ། རེད་བ། དཔེར་ན་ང་རང་ཚོ། བོད་ཀྱི་བོད་དང། བོད་ནས་མར་ཐོན་ཡོང་མཁན་གྱི་ཆུ་ཆེན་དེ་གྱད་དེ། ཆུ་ཆེན་ཆེན་པོ་གྱད་དེ། རེད་བ། ཆུ་རེ་རེ་གི་སྒང་ལ།

ད་ད་གནམ་གཤིས་འགྱུར་ལྡོག་འགྲོ་གི་འདུག་འགྱུར་ལྡོག་འགྲོ་ན་ག་རེ་ཡོད་རེད་ཟེར་ན་དེ་རེད་བ། གནམ་གཤིས་འགྱུར་ལྡོག་འགྲོ་ནས་འགྲོ། རེད་བ། གོ་ལའི་ཚ་དྲོད་རྒྱས་ནས་རྒྱས། ཨ་ནི་དེ་གིས། ང་ཚོ། འཇིག་རྟེན་འདི་སྒང་ལ་བསྡད་ཉིན་གི་སྐྱེ་འགྲོ་སྤྱི་དང། མིའི་འགྲོ་བ་དང། ཨ་ནི། ཐ་ན་སྲོག་ཆགས་འབུ་སྲིན་ལ་སོགས་པ་དང་རྩྭ་ཤིང་ནགས་ཚལ་ལ་སོགས་པ་དེ་སྐྱེས་དེ་ལ། གནོད་ཚབས་བྱེད་ཀྱི་མེད་ན་གནོད་ཀྱི་མེད་ན་ད་འགྲིག་གི་འདུག་ཕར་ན་ཕར་རོ། རེད་བ། ཡིན་ན་ཡང། དེ་སྐྱེས་དེ་གིས་འཚོ་གནས་བྱེད་ཐུབ་ཡས་དེ་དཀའ་ལས་ཁག་པོ་བྱ་དགོས་རེད་དེ་སྐྱེས་དེ་ལ་བརྟེན་ནས། དེ་གིས་ཤུགས་རྐྱེན་ག་རེ་ཐེབས་དགོས་རེད་ད་དེ་རེད་རེད་བ། གོ་ལའི་ཚ་དྲོད་རྒྱས་པ་ལ་བརྟེན་ནས། རེད་བ། བོད་གཙོ་བོ་བྱས་པའི་ཨེ་ཤ་ཡའི་ཡུལ་ལུང་འདི་ཡི་ལྷག་པར་དུ། ང་རང་ཚོ་གལ་ཏེ་གཙོ་བོ་འདི་འཛམ་བུ་གླིང་གི་ཇུས་གཏོགས་ཞེ་དྲག་མ་ཐུབ་ན་ཡང་རང་ཉིད་གང་དུ་གནས་སྡོད་བྱེད་ས་རེད་བ། རང་གི་ལུང་པ་རེད་བ། ང་རང་ཚོ་བསྡད་ཡོད་ཉིན་དེ་སྐྱེ་འདི་ཚང་མ་ཧི་མ་ལ་ཡ་གི་རི་རྒྱུད། གང་ལྟར་རི་གི་རི་རྒྱུད་ལ་བསྡད་ཉིན་རྐྱང་རྐྱང་རེད་བ། གནས་སྟངས་འདི

རྒྱ་དཀར་ནག་གཉིས་གཙོ་བོ་བྱས་པའི་ཨེ་ཤ་ཡའི་ཡུལ་ལུང་འདི་སྐྱེ་དེ་གི་ཆུ་ཚང་མའི་ཆུ་མགོ་བོད་ནས་རེད། ཆུ་ཚང་མའི་ཆུ་མགོ་བོད་ནས་རེད། ད་རྗེས་ལ་ལྟད་མོ་གཏོང་གི་རེད་ད། ཆུ་ཚང་མའི་ཆུ་མགོ་དེ་དེ་དེ་རེད། ད་ཉི་མ་གཅིག་ཆུ་དེ་དེ་སྐམ་སོང་ན་ག་རེ་བྱེད་ཀྱི་རེད། རེད་པ། ཆུ་དེ་སྐྱེ་དེ་ཆུ་མགོ་ཚང་མའི་དེ་བོད་ཡིན་ཙང། ཨ་ནི་བོད་ཀྱི་མཐོ་སྒང་དེ་སྐྱེ་དེ་ལ

བྱས་ཙང། བོད་འདི། ཨེ་ཤ་ཡ་གི་ཆུ་ཐམས་ཅད་ཀྱི་ཆུ་མགོ། མགོ་ཐུག་ས་དེ་ཡིན་ཙང། ཆུ་མགོ་དེ་རེད། ད། རྒྱུ་མཚན་དེ་ཚོ་དེང་སང་གན Google ལ་གཟིགས་གནང་དང་དེ་བྲིས་དང། བོད་ཀྱི་ཆུ་འདི་རྒྱས་དེ་ལ། དཔེར་ན། འབྲི་ཆུ་གཅིག་པོ་ལ་ཆ་བཞག་ན། རྒྱ་ནག། གཙོ་བོ་བྱས་པའི་ཡུལ་ལུང་ག་ཚོད་ཅིག་ཆུ་དེ་ལ་བརྟེན་ཐལ་ཤ། ཆུ་འདི་གི་འཐུང་ཆུར་ག་ཚོད་བརྟེན་བསྡད་ཤག་འཐུང་ཆུ་དེ་རེད། ཞིང་ཆུ་དེ་རེད།

ཡང་ད་བར་དུ་ཞིབ་འཇུག་བྱེད་ཉིན་ཚན་རིག་པ་རེད་བ། ལྷག་པར་དུ་གཅིག་གནམ་གཤིས་དང་རྒྱུན་གནམ་གཤིས་སྒང་ལ་ཞིབ་འཇུག་བྱེད་ཉིན་དེའི་ནང་ནས་ཞིབ་འཇུག་བྱེད་ཉིན་མང་ཆེ་དེ་རྒྱ་ནག་རང་གི། ཚན་རིག་པ་རེད། རེད་དེ། དེ་རྗེས་དེའི་དང་པོ་རོབ་རྩིས་ཁོ་ཚོས་ག་རེ་རྒྱབ་དགོས་ཟེར་དུས་བོད་ཀྱི་མཐོ་སྒང་གཅིག་པོ་གི་ནང་ལོགས་ལ། Glacier། རེད། དེ་ལ Glacier ཟེར་དུས་ང་རང་ཚོ་ཡ་གི་རི་མཐོན་པོ་གངས་རིའི་སྒང་གི་འཁྱགས་པ་དེ་ཟེར་གྱི་ཡོད་རེད།

འབུམ་གཅིག་དང་སྟོང་ཕྲག་ལྔ་བཅུ་གྱི་ས་ཆའི་རྒྱ་ཁྱོན་དེ་འདྲས་ཅིག་ལ་ཀི་ལོ་མེ་ཏར་དང་དེ་གི་ད་ག་ཚོད་སྒང་ལ་འཁྱག་པ། ད་འཁྱག་པ་འདི། མཐུག་ལོས་འདི། ཨ་ནི་ཕི་ཏི་གཉིས་གསུམ་ད་དེ་འདྲས་མ་རེད་བ། མི་ཏར་ནས་མི་ཏར་རེད་བ། ཡོད་ཉིན་གི་འཁྱག་པ་དེ། དེ་རེད། འདི། ཨེ་ཤ་ཡ་གི་ཆུ་ཐམས་ཅད་ཀྱི་ཆུ་མགོ་ཐུག་ས་གཅིག་འདི་རེད། འཁྱག་པ་དེ།

དེ་ལ་འཁྱགས་ས་ཟེར་ནས་དབྱིན་ཇི་སྐད་ལ permafrost ཟེར་ཡ་དེ་རེད། བྱས་ཙང་བོད་ཀྱི་ཆུ་ཆེན་དེ་སྐྱེ་དེ་ཆུ་ཚང་མའི་ཆུ་མགོ་ཐུག་ས་གཉིས་རེད་འདི་གཉིས་རེད། ས་གི་འོག་ལ་ཡོད་ཉེན་གྱི་འཁྱགས་པ permafrost ཟེར། ས་གི་འོག་ལ་ཡོད་ཉེན་གྱི permafrost ཟེར་འཁྱགས་པ་འདི་ཚོ་ཡང། གཅིག་ག་རེ་ཟེར་དགོས་རེད། ཕི་ཏི་གཅིག་གཉིས་ཚོ་རབ་གཅིག་མ། ག་རེ་ཟེར་དགོས་རེད། སྲབ་མཐུག་རེད་བ་ཕི་ཏི་གཅིག་གཉིས། དེ་འདྲས་རེད་ཡོད་མ་རེད་མི་ཏར་མང་པོ་ཡོད་རེད། དེ་འདྲས་ཀྱི་སྲབ་མཐུག་རེད། དེ་གཉིས་གཉིས་འདི། བོད་ཀྱི་ཆུ་ཚང་མ་གི་ཆུ་ཚང་མ་གི་ཆུ་འགོ། ཨེ་ཤ་ཡ་ཡོངས་རྫོགས་ལ་སྤྲད་ཉེན་གྱི་ཆུ་དེ་གྱད་ཀྱི་ཆུ་འགོ། ཐུག་ས་དེ་གཉིས་རེད། ད་ག་རེ་བྱེད་ཀྱི་འདུག་ཟེར་དུས་ཙང་ད་དེའི་ཤུགས་རྐྱེན་རེད་བ། ད་རང་གནམ་གཤིས་ཚ་རུ་ཕྱིན་གོ་ལའི་ཚ་དྲོད་རྒྱས་པ་དེ་གི་ག་རེ་བྱེད་ཀྱི་འདུག་ཟེར་དུས་ཙང་ནས་ཨ་ནི་ང་ཚོ་གི་ཨེ་ཤ་ཡ་གི་ཆུ་ཐམས་ཅད་གི་ཆུ་འགོ་ཡིན་དུས། ཨ་ནི་ཨེ་ཤ་ཡ་གི་མི་དེ་གྱད་ཚང་མ་ཚུར་བསྡོམས་ཡོང་ན་དང་པོ་རྒྱ་དཀར་ནག་གཉིས་ཁོ་རང་གཉིས་གི་མི་མི་འབོར་གཅིག་པོ་སྡོམས་དང་འཛམ་བུ་གླིང་གི་མི་འབོར་ཕྱེད་ཀ་ལྷག་ཙམ་དེ་སླེབས་བསྡད་ཡོད་མ་རེད་པས།

སྐམ་འགྲོ་གི་ཡོད་རེད། ཆུ་སྐམ་འགྲོ་གི་ཡོད་རེད་འཁྱག་པ་ཞུ་འགྲོ་གི་ཡོད་རེད། ས་འོག་གི་འཁྱག་པ་ཞུ་གི་ཡོད་རེད་རི་གངས་ཀྱི་འཁྱག་པ་ཞུ་འགྲོ་གི་ཡོད་རེད། ད་ངས་ཁྱེད་རང་ཚོ་སྐུ་ཚེ་སྨད་ལ་དེ་གི་འབྲས་བུ་མྱོང་གི་རེད་ཟེར་དུས་ཙང་ནས། འདི་སྐད་དེ་ཞུ་ཡས་དེ། ད་ལྟའི་ཞུ་ཚད་ལོ་གཅིག་ལ Percentage འཁྱག་པ་གི་དེ་སྐད་དེ་གི་བརྒྱ་ཆ་ག་ཚོད་ཅིག་ཞུ་གི་ཡོད་པ་དེ་ནང་བཞིན་བྱས་ནས་མུ་མཐུད་ནས་ཞུ་ན། ཚན་རིག་པ་ཚོ་གི་བཤད་སྟངས་གསུམ་ལབ་ཀྱི་ཡོད་རེད།

ཆུ་གི་འབྱུང་ཁུངས་དེ་གཅིག་ཉམས་ཀྱི་ཡོད་རེད། ཕྱོགས་གཅིག་ནས་འདི་སྐད་དེ་ཞུ་བ་ལ་བརྟེན་ནས་གོ་ལའི་ཚ་དྲོད་རྒྱས་པར་བྱེད་ཉེན་གྱི་ད་རང Green Gas ཀྱི་རོ། Green House Gas། རོ། དྲོད་རླུང་དེ་མང་ང་འཕེལ་གྱི་ཡོད་རེད། མང་ང་འཕེལ་སྟངས་ག་རེ་རེད་ཟེར་དུས་འདི་གཉིས་གཉིས་ཀྱི་ཡང། ཆུ་གི། ཞུ་ནས་ཆུ་གི་ཆུ་འགོ་ཆུ་གི་འབྱུང་ཁུངས། བྱས་པ་ཙམ་མ་ཡིན་པར་ད་དུང་དེ་ལས་གལ་ཆེ་བའི་ལས་ཀ་གཅིག་བྱེད་ཀྱི་ཡོད་རེད་ཁོ་གཉིས་གཉིས་ཀྱི། ག་རེ་བྱེད་ཀྱི་ཡོད་རེད Permafrost དེ་གི། ས་འོག་ལ་ཡོད་ཉེན་དེ་གྱད་དེ་གི་ག་རེ་བྱེད་ཀྱི་འདུག Carbon sink། དེ་གི་འདས་པའི་ལོ་སྟོང་ཕྲག་མང་པོ་ཅིག་གི་རིང་ལོགས་ལ་མཁའ་དབྱིངས་ལ་ཡོད་སྡོད་ཉེན་གྱི Carbon dioxide། ཡོད་རེད་བ། དེ་གྱད་དེ། འཇིབ་ནས། Absorb། བྱས་ནས་ཨ་ནི་འཁྱག་པ་གི་ནང་ལ་ཉར་བསྡད་ཡོད་རེད།

དེ་གཉིས་གཉིས་དེ་སྐམ་པ་ལ་བརྟེན་ནས་ག་རེ་བྱེད་ཀྱི་རེད་ཟེར་དུས་ཙང་ནས་བོད་ཀྱི་ས། ས་གི་སྒང་ལ་ཡོད་ཉེན་གྱི་རྩྭ་ཐང་དང། ཚང་མ་སྐམ་འགྲོ་གི་རེད་རྩྭ་ཐང་བྱེ་ས་ལ་འགྱུར་འགྲོ་གི་རེད། ད་ད་འདི་རྩྭ་ཐང་བྱེ་ས་ལ་འགྱུར་ཡས་འདི། ད་ད་ང་ཚོ་འདས་པའི་ལོ་ཉི་ཤུ་སུམ་ཅུའི་རིང་ལ་བོད་ཀྱི་སྟོད་སྨད་བར་གསུམ་ག་བ་ལ་ཡང་འདི་གི། དཔེར་ན་བོད་ཀྱི་ནང་ལ་ཆ་བཞག་ན་འདི་གི། ག་རེ་ཟེར་དགོས་རེད། ངན་འབྲས་འདི་དཔེ་ཆེན་པོ་ཆགས་ནས་བོད་ཀྱི་ས་ཆ་མང་པོ་ལ་ས་ཆ་སྐམ་པོ་ཆགས། ཐ་ན་དཔེ་བྱས་མཚོ་སྔོན་པོ་ཁོ་རང་ལ་ལྟ་དང་མཚོ་སྔོན་དེ་བོད་ཀྱི་ནང་གི་མཚོ་ཆེ་ཤོས་རེད། མཚོ་སྔོན་གྱི་མཐའ་འཁོར་གྱི་ཨ་ནི་དེ་གྱད་དེ་སྐམ་ནས་ཐིམ་ནས་ད་ད་ལྟ་སྦད་དེ་བྱེ་ས་ལ་གྱུར་འདི་ནི་ཧ་ལས་པའི་འདུག་ཨ་འདས་པའི་ལོ་ཉི་ཤུ་རྩ་གྲངས་ཀྱི་གཅིག་གི་རིང་ལ་ད་དེ་དེ་ལྟ་དགོས་ཡོད་མ་རེད་ཁྱེད་རང་ཚོ་སོ་སོ་སོའི་གཅིག་ལྟ་དང་སོ་སོ་སོ་སོར་རང་ཉིད་ཡོད་སའི་སོ་སོའི་ལུང་པའི་ནང་ལ། ཁྱེད་རང་ཚོས་ད་ལྟ་བར་དུ་དོ་སྣང་བྱུང་ཡོད་མ་རེད་ཡིན་ན་གཅིག་ལྟ་དང། འདས་པའི་ལོ་ཉི་ཤུ་རྩ་གྲངས་གཅིག་གི་རིང་ལ་ཁྱེད་རང་ཚོས་ཀྱིས། སོ་སོའི་གྲོང་གསེབ་ཡོད་ས་དེ་གའི་ལུང་པ་དེ་གའི་ལུང་གཤོངས་དེ་གའི་ནང་ལ་ཆུ་གཅིག་མ་རྒྱུག་པ་ཡོད་མ་རེད་ཆུ་གཅིག་རྒྱུག་གི་ཡོད་རེད་གང་དུ། ཧི་མ་ལ་ཡའི་ནང་ལ་ཡིན་དུས་ཙམ་ལ་ནང་ང་ཚོས་གནས་སྡོད་བྱེད་ས་ཆགས་ས་ཚང་མ་ལུང་གཤོངས་གཅིག་གི་ནང་ལ Valley གཅིག་གི་ནང་ལ་ཡོད་རེད། Valley གཅིག་ཡོད་ན་མི།

རི་སྒང་ནས་རྒྱུགས་ཡོང་མཁན་གི་ད་ལྟ་གོང་དུ་བཤད་པའི་བོད་ཀྱི་བོད་དང་ཧི་མ་ལ་ཡ་གི་འཁྱགས་པ་དང། གངས་རི Glacier དེ་གྱད་ནས་ཞུ་ནི་མར་རྒྱུགས་ཡོང་མཁན་གི། གཙང་པོ། གཙང་པོའི་ཆུ་དེ་གྱད་ནས་ཉུང་རུ་འགྲོ་བ་དང་གཙང་པོ་སྐམ་རུ་འགྲོ་བ་དེ་གཅིག་པོ་མ་རེད་ད།

རྩྭ་དང་རྩྭ་ཤིང་ནགས་ཚལ་ལ་སོགས་པ་དེ་གྱད་ཀྱི་རྩ་བ། ས་འོག་ལ་མར་ཕྱིན་ནས་ནི་ས་འོག་ལ་ཡོད་མཁན་གྱི་བཞའ་ཚན་དེ་ཐུག་གོ། དེ་ཉིད་ཐུག་ན་ནི་ཁོ་ལ་ཆུ་རག་གི་རེད་བ། ས་འོག་ལ་ཡོད་མཁན་གྱི་བཞའ་ཚན་དེ་དམའ་རུ་དམའ་རུ་དམའ་རུ་ཕྱིན་སོང་ན Water Level དམའ་རུ་ཕྱིན་སོང་ན་ནི། རྩྭ་ཤིང་ནགས་ཚལ་ཤིང་སྡོང་ལ་སོགས་པ་དེ་གྱད་དེ་ཀྱི་རྩ་བ་དེ་ཀྱི་ཆུ་སྙོབ་ཀྱི་མེད་པ་ཡིན་ཙང་ནི་ཁོ་སྐམ་དགོས་པ་རེད་དེ། རྩྭ་ཐང་སྐམ་ཡས་དེ་རྒྱུ་མཚན་དེ་རེད།

ད་དེ་མ་བྱས་པར་ཐབས་ཡོད་མ་རེད་དེང་སང་བྱེད་ཐུབ་ཡོད་མ་རེད་ཡིན་ན་བྱེད་དགོས་གལ་ཏེ་ཡིན་ན་ཡང། ཏོག་ཙམ་ཟོན་ར་བ་བྱས་ལྷག་པར་དུ་ཆུ་འདི་རེད་བ་དཔེར་ན། ཁྱེད་རང་ཚོ་དཔེར་ན་སོ་སོ་སོ་སོ་ལུང་པ་ཡོད་སའི་ནང་གི་ཆུ་འདི། ཆུ་འདི་ད་ལྟ་བསོད་ནམས་དབང་ཕྱུག་ལགས་ཀྱིས་གསུངས་པ་ནང་བཞིན་གྱི་བོད་དེ་ཉར་ཚགས་བྱས་རེད་དཔེར་ན་རྒྱ་གར་ཡིན་ནའང་ད་ག་རེད་བ་སྔ་མོ་ཡིན་ན་རྒྱ་གར་གྱི་ལུང་པ་ག་པར་ཡིན་ན་ཡང་མི་ད་ཆགས་ས་ལ་ཆུ་གི་ག་རེ་ཟེར་དགོས་རེད་ཆུ་འདི་ཅིག་མེད་པ་ཏ་ལབ་ཅིག་མེད་པ་ཡོད་མ་རེད།

ཉར་ཚགས་བྱེད་ཐུབ་ཡས་དང། དེ་རྗེས་དེའི། ག་རེ་ཟེར་དགོས་རེད་གཅིག་གི། རྒྱུན་གནས་ཐུབ་ཡས་ལ། སོ་སོའི་ངོས་ནས་བསམ་བློ་བཏང། མི་ཚོ་ལ་གོ་རྟོགས་སྤེལ། རེད་བ་མི་དེ་གོ་རྟོགས་སྤེལ་སོང་ན། དཔེར་ན་ལུང་པ་དེ་གི་ནང་ལེན་གི་གྲོང་ཚོ་ལྔ་བཅུ་ཐམ་པ་ཡོད་ན་གྲོང་ཚོ་ལྔ་བཅུ་དེ་དེའི་རྒྱུག་མཁན་གི་ཆུ་དེ། ཕལ་ཆེར Life Line དེ་དེ་ཡིན་ན། དེ་སྐམ་འགྲོ་གི་འདུག་ན། ཏན་ཏན།

བཤད་ཡས་འདི། ཕན་ཐོགས་གཅིག་ཡོད་ན་བཤད་རོགས་བྱོས་ཟེར་ལབ་པ་རེད་ངའི་བསམ་པ་འདི་ད་ང་ཚོ་ལ་ཁ་ཚ་གོས་ཐུག་ཞི་བ་ཅིག་རེད་ད་བྱ་ལ་བསམ་གྱི་འདུག་བྱས་ཙང་ངས་དེ་བཤད་ཡས་དེ་ཡིན་རེད་བ། བྱས་ཙང་འདི། ད་ཕལ་ཆེར་དོག་དོག་ཡིན་ན་འདི་ང་ཚོ་ཆུ་འདི་ཧ་ལས་པའི་ཛ་དྲག་པོ་ཅིག་རེད་ད་དེ་རེད། འབྱུང་འགྱུར་ནང་ལ། ཆུ་འདི་མེད་ན་ནི་གནས་ཐུབ་ཡས་ཡོད་མ་རེད་ཆུ་འདི་ཧ་ལས་པའི། ཛ་དྲག་པོ་ཅིག་བྱས།

ད་ལོ་ཚོར་བ་བྱུང་ཡོད་ཀྱི་རེད། རྒྱ་གར། ལྷོ་ཕྱོགས་དང་ཤར་ཕྱོགས་དེ་བཅས་དུ་ལ་ཆར་པ་བརྒྱབ་ནས། ཆུ་ལོག་ག་ཚོད་བྱུང་སོང། སྦེང་ལོར། ཅེ་ནཱི། རྒྱལ་ས་ཁོ་རང་ཆུའི་ནང་ལ་ཆུ་རྒྱུགས་སོང། ཡུ་པི་བྷི་ཧར་ལ། ཆར་པ་ཁོ་རང་མ་བརྒྱབ་པ་བྱས་ནས། བསྡད་སོང་བ་ད་ལོ། དེ་རེད། རེད་བ། ཨ་ནི་འདས་པའི།

ལག་བསྟར་གནང་ཡས་བྱས་ནི་དེ་གཅིག་སོ་སོ་སྤྱི་ཚོགས་ནང་འགྲོ་དུས་བསམ་པ་ལ་ནི་གཅིག་དེ་བྱས་བྱེད་རོགས་ནི། རྩ་བའི་ཆ་ནས་ད་ང་ཚོའི་གི་རྒན་ལགས་ཇི་ལྟར་རེ་སྒུག་ཞུས་པ་གཞི་བཟུང་ནི་རྒན་ལགས་ཀྱི་ད་ལྟ་གཏམ་བཤད་ཀྱི་བརྗོད་གཞི་དེ་ནི་ཐད་ཀར་སློབ་མ་ལ་ཕན་པ་ཞིག་གདམ་ན་ནི་དཔེ་ཐུགས་ཕན་གསོས་ས་རེད་ནི་དེ་ནི་ད་ལྟ་སྣོད་བཅུད་རྟེན་འབྲེལ་གྱི་རིག་པ་ནམ་དུས་དེ་འདྲའི་སྒང་ལ་ང་ཚོའི་གི་ཟབ་སྦྱོང་དང་དེ་འདྲའི་སྒང་ལ།